འོན་ཀྱང་ལམ་ཁ་གི་ནང་དུ་བདེ་འཇགས་ཀྱི་རླངས་འཁོར་བཏང་ནས་འགྲོ་བ་ནི་འགན་འཁྲི་ཆེན་པོ་ཟིག་ཡིན་པ་རེད། ཨོ་སི་ཁྲུ་ལི་ཡ་གི་ནང་ལ་རླངས་འཁོར་ཁ་ལོ་བའི་ལག་འཁྱེར་ཆ་ཚང་ཟིག་ཡང་ན Full License རག་པ་ལ་ཡིག་ཚད་ཁ་ཤས་ཟིག་ངེས་བར་དུ་འཕྲོད་དགོས་ཀྱི་ཡོད་པ་རེད། རྒྱལ་ཁབ་གཞན་ཟིག་གི་རླངས་འཁོར་ཁ་ལོ་བའི་ལག་འཁྱེར་ཞིག་ཨོ་སི་ཁྲུ་ལི་ཡ་གི་ཁ་ལོ་བའི་ལག་འཁྱེར་ལ་བསྒྱུར་དགོས་པ་བྱུང་ཚེ་ཡིག་ཚད་ཀྱི་བརྒྱུད་རིམ་ཚང་མ་བརྒྱུད་མི་དགོས་པ་རེད་འོན་ཀྱང་དེ་གའི་དུས་ཡུན་ཇི་ཙམ་འགོར་བ་དང་བརྒྱུད་རིམ་གང་དག་བརྒྱུད་དགོས་མིན་ནི་རང་ཉིད་ཀྱི་ཁ་ལོ་བའི་ལག་འཁྱེར་དེ་རྒྱལ་ཁབ་གང་ནས་ཡིན་མིན་ལ་རག་ལས་པ་རེད། ཨོ་སི་ཁྲུ་ལི་ཡ་གི་ནང་བོད་མི་མང་ཆེ་བ་རྒྱ་གར་ནས་ཚུར་ཡོང་བ་ཡིན་པ་དང་གལ་སྲིད་ཁྱེད་ལ་རྒྱ་གར་གྱི་རླངས་འཁོར་ཁ་ལོ་བའི་ལག་འཁྱེར་ཚད་ལྡན་ཟིག་ཡོད་པ་ཡིན་ཚེ་འདིར་འབྱོར་བའི་རྗེས་ལ་ལུང་པ་འདིའི་ཁ་ལོ་བའི་ལག་འཁྱེར་ལ་བསྒྱུར་དགོས་ཀྱི་ཡོད་པ་དང་དངོས་སུ་ལམ་ནང་དུ་སོང་ནས་རླངས་འཁོར་གཏོང་བའི་ཡིག་ཚད་ཞིག་བཏང་ནས་འཕྲོད་པའི་རྗེས་ལ་ཐད་ཀར་ཁྱེད་རང་ལ་ཨོ་སི་ཁྲུ་ལི་ཡ་ཁ་ལོ་བའི་ལག་འཁྱེར་ཆ་ཚང་ཟིག་གམ་ཡང་ན Full Licence རག་གི་ཡོད་པ་རེད། ཡང་གལ་སྲིད་ཡིག་ཚད་དེ་མ་འཕྲོད་ཚེ་ཁྱེད་ལ་རླངས་འཁོར་སྦྱང་ཆོག་པའི་ལག་འཁྱེར Learner's Driving License ཞིག་སྤྲོད་པ་དང་སྐབས་འདིར་ལ་ཁྱེད་ཀྱིས་རླངས་འཁོར་གཏོང་ཆོག་ནའང་ངེས་བར་དུ་ཁ་ལོ་བའི་ལག་འཁྱེར་ཡོད་མཁན་ཞིག་ཁྱེད་ཀྱི་རླངས་འཁོར་གྱི་ནང་དུ་བསྡད་རྗེས་ཁྱེད་ལ་ལྟ་རྟོག་བྱས་ནས་འགྲོ་དགོས་ཡོད་པ་རེད་འོན་ཀྱང་བདུན་ཕྲག་གཅིག་གི་རྗེས་ནས་ཡང་བསྐྱར་ཡིག་ཚད་དེ་བཏང་ན་ཆོག་པ་རེད། རླངས་འཁོར་ཁ་ལོ་བའི་ལག་འཁྱེར་ནི་གཞུང་གིས་མི་སྒེར་བ་ཞིག་ལ་རླངས་འཁོར་གཏོང་ཆོག་པ་ངོས་འཛིན་བྱས་ནས་སྤྲད་པའི་དཔང་ཡིག་དེ་ལ་ཟེར་གྱི་ཡོད་པ་རེད། Frank Tumino ནི་ཨོ་སི་ཁྲུ་ལི་ཡ་གི་རླངས་འཁོར་ཁ་ལོ་བ་སྦྱོང་བརྡར་བྱེད་མཁན་གྱི་སློབ་གྲྭ་ཆེ་ཤོས LTrent ཚོགས་པ་ཡི་སྦྱོང་བརྡར་སྤྲོད་མཁན་ཟིག་ཡིན་པ་རེད།
ཁོང་གིས། ང་ཚོ་སུ་ཡིན་ན་ཡང་ཁ་ལོ་བའི་ལག་འཁྱེར་མེད་པར་རླངས་འཁོར་གཏོང་མི་ཆོག་པ་རེད། གལ་སྲིད་ཁྱེད་ལ་ཁ་ལོ་བའི་ལག་འཁྱེར་ཡོད་ཚེ་དེ་ནི་གཞུང་གིས་གཏན་འབེབས་བྱས་པའི་སྒྲིག་གཞིའི་འོག་ནས་ཁྱེད་ལ་རླངས་འཁོར་གཏོང་ཆོག་པའི་ཆོག་མཆན་དེ་རག་ཡོད་པ་མཚོན་གྱི་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། ཨོ་སི་ཁྲུ་ལི་ཡ་གི་ནང་ལ་རླངས་འཁོར་ཁ་ལོ་བའི་ལག་འཁྱེར་ཟིག་རག་པ་ལ་བརྒྱུད་རིམ་མང་པོ་ཟིག་བརྒྱུད་དགོས་པ་རེད་དེ་ནི་རླངས་འཁོར་གྱི་ཆེ་ཆུང་དང་རླངས་འཁོར་གྱི་རིགས་མ་འདྲ་བ་གང་གཏོང་གི་ཡོད་མེད་ལ་བརྟེན་ནས་བརྒྱུད་རིམ་དེའང་མི་འདྲ་བ་རེད་དཔེར་ཆ་བཞག་པ་ཡིན་ན་སྦག་སྦག་དང་རླངས་འཁོར་ལྗིད་མོའི་རིགས་ད་ག་ནང་བཞིན་མི་ཡར་མར་སྐྱེལ་འདྲེན་བྱེད་ཆོག་པའི་ཁ་ལོ་བའི་ལག་འཁྱེར་ལེན་པའི་བརྒྱུད་རིམ་ཚང་མ་ཁ་ཁ་ཡིན་པ་རེད་ཨོ་སི་ཁྲུ་ལི་ཡ་གི་མངའ་སྡེ་དང་ཁུལ་སོ་སོའི་ནང་ལ་རླངས་འཁོར་ཁ་ལོ་བའི་ལག་འཁྱེར་ལེན་པ་ལ་སྒྲིག་གཞི་ཡང་མི་འདྲ་བ་ཡོད་ནའང་སྒྲིག་གཞི་མང་པོ་ཟིག་རྒྱལ་ཡོངས་སུ་གཅིག་མཚུངས་ཡིན་པ་རེད Louise Higgins Whitton ནི New South Wales མངའ་སྡེའི་འགྲིམ་འགྲུལ་ལྷན་ཁང་གི་གཞུང་ལམ་བདེ་འཇགས་ཀྱི་འཆར་འགོད་དང་སྒྲིག་གཞི་ཚན་པའི་འགན་འཛིན་ཡིན་པ་རེད་ཁོང་མོས་བརྗོད་པ་ཡིན་ན་ཁ་ལོ་བའི་ལག་འཁྱེར་ལེན་པའི་རིམ་པ་དང་པོ་ནི་ལམ་ཁ་གི་སྒྲིག་གཞི་དང་འགྲོ་ལུགས་ཁག་སྦྱོང་བ་དེ་ཡིན་པ་དང་དེ་ནས་རིམ་བཞིན་ལམ་ཁ་གི་ནང་དུ་དངོས་སུ་རླངས་འཁོར་གཏོང་སྟངས་སྦྱོང་བའི་ལག་འཁྱེར Learners Driving Licence ལེན་དགོས་པ་དང།

རླངས་འཁོར་གཏོང་ཤེས་མིན་གྱི་ཡིག་ཚད་དེ་ནི་ཁྱེད་ཀྱིས་ལམ་ཁ་གི་འགྲོ་སྟངས་ཅི་ཙམ་ཤེས་ཀྱི་ཡོད་མེད་ལ་བལྟ་ཡོད་པ་རེད་ལམ་ཁ་གི་འགྲོ་སྟངས་ཅི་ཙམ་ཡག་པོ་ཤེས་པ་ཡིན་ན་དེ་ཙམ་གྱིས་བདེ་འཇགས་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། རླངས་འཁོར་གཏོང་སྟངས་སྦྱང་བའི་ལག་འཁྱེར Learner's Driving License དེ་ཡོད་པ་ཡིན་ཚེ་མི་གཞན་ཞིག་གི་ལྟ་རྟོག་འོག་ནས་ཁྱེད་རང་གིས་རླངས་འཁོར་བཏང་ནས་སྦྱང་ཆོག་པ་རེད་དེའི་ཐད་ལ་ཡང་ཁོང་མོས། རླངས་འཁོར་གཏོང་སྟངས་སྦྱང་བའི་ལག་འཁྱེར Learner's Driving Licence ཡོད་པའི་སྐབས་སུ་ཁྱེད་ཀྱི་རླངས་འཁོར་གྱི་ནང་དུ་ངེས་པར་དུ་ཨོ་སི་ཀྲི་ལི་ཡའི་ཁ་ལོ་བའི་ལག་འཁྱེར་ཡོད་མཁན་ཞིག་དགོས་ཀྱི་ཡོད་པ་དང་མི་དེའི་ལྟ་རྟོག་འོག་ནས་ཁྱེད་ཀྱིས་རླངས་འཁོར་སྦྱོང་དགོས་པ་རེད་དེ་བཞིན་ཁྱེད་ཀྱི་རླངས་འཁོར་གྱི་རྒྱབ་དུ་དབྱིན་ཡིག་ཨེལ་ཞིག་སྦྱོར་དགོས་པ་དང་རིམ་པ་དེའི་སྐབས་སུ་རླངས་འཁོར་གཏོང་བའི་སྐབས་ལ་ཆང་འཐུང་ཡོད་ན་མི་ཆོག་པ་རེད་གཟུགས་པོའི་ནང་གི་ཆང་གི་ཚད་གཞི་ཀླད་ཀོར་ཡིན་དགོས་པ་དང་རླངས་འཁོར་གྱི་མགྱོགས་ཚད་ལའང་ཚད་གཞི་ཡོད་པ་རེད་མ་ཟད་རླངས་འཁོར་གཏོང་སྐབས་ཁ་པར་གཏན་ནས་བེད་སྤྱོད་གཏོང་མི་ཆོག་པ་སོགས་ཀྱི་སྒྲིག་གཞི་ཡང་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། རླངས་འཁོར་གཏོང་སྟངས་སྦྱང་བའི་ལག་འཁྱེར Learner's Driving License ཡོད་མཁན་ཚོས་རང་ཉིད་ཀྱི་ལོ་ཚད་དང་བསྟུན་ནས་ལོ་ཁ་ཤས་ཀྱི་རིང་ལ་ངེས་པར་དུ་ཁ་ལོ་བའི་ལག་འཁྱེར་དེ་བཟུང་ནས་འདུག་དགོས་པ་རེད། དེའི་རྗེས་ནས་གཞན་གྱིས་ལྟ་རྟོག་མེད་པའི་ཐོག་ནས་རང་ཉིད་གཅིག་པུས་རླངས་འཁོར་གཏོང་ཆོག་པ་ལ་ངེས་པར་དུ Probationary License དེ་ལེན་དགོས་པ་རེད། རིམ་པ་དེ་ལ་དབྱིན་ཡིག་པི་ཡིས་མཚོན་གྱི་ཡོད་པ་རེད། དེ་ཡི་ཐད་ལ་ཡང Frank Tumino ཡིས་བརྗོད་དོན། ཁྱེད་ཀྱིས་རླངས་འཁོར་ཁ་ལོ་བ་སྦྱོང་བརྡར་སྤྲོད་མཁན་ཟིག་གླས་ནས་རླངས་འཁོར་གཏོང་སྟངས་སྦྱང་ཆོག་པ་དང་མི་དེ་གའི་ལག་ནས་རླངས་འཁོར་གཏོང་སྟངས་ཀྱི་རྨང་གཞིའི་ཤེས་བྱ་རྣམས་སྦྱོང་བ་དང་དེའི་ཐོག་ཏུ་ཤེས་བྱ་འཕར་མ་ཁག་སྦྱངས་ན་འགྲིག་པ་རེད། ཅེས་བརྗོད་བྱུང། Australia ཡི་ནང་གཞིས་སྤོར་མ་བྱས་གོང་ནས་རྒྱལ་ཁབ་གཞན་གྱི་རླངས་འཁོར་ཁ་ལོ་བའི་ལག་འཁྱེར་ཡོད་པ་ཡིན་ཚེ་དེ་ངེས་པར་དུ Australia ཡི་ཁ་ལོ་བའི་ལག་འཁྱེར་ལ་བསྒྱུར་དགོས་ཀྱི་ཡོད་པ་རེད། Louise Higgins Whitton གྱིས་རྒྱུ་རྐྱེན་འདྲ་མིན་ལ་བརྟེན་ནས་རྒྱལ་ཁབ་གཞན་གྱི་ཁ་ལོ་བའི་ལག་འཁྱེར་དེ་ཨོ་སི་ཁྲུ་ལི་ཡའི་ལག་འཁྱེར་ལ་བསྒྱུར་བ་ལ་བསྒྱུར་བའི་བརྒྱུད་རིམ་ཁ་ཁ་ཡིན་སྐོར་བརྗོད་དོན།
རང་ཉིད་རྒྱལ་ཁབ་གང་གི་ཁོངས་ནས་ཡོང་བ་དང་ས་ཆ་གང་དུ་ཁ་ལོ་བའི་ལག་འཁྱེར་དེ་བླངས་ཡོད་པ་དེ་ག་ནང་བཞིན་ལག་འཁྱེར་དེ་རག་ནས་དུས་ཡུན་ཇི་ཙམ་འགོར་ཡོད་པ་དང་དེ་སྤྲོད་མཁན་གྱི་རྒྱལ་ཁབ་དེའི་ལམ་ཁ་གི་སྒྲིག་གཞི་ག་འདྲ་ཡོད་མེད་སོགས་མི་གཅིག་པ་ལ་བརྟེན་ནས་སོ་སོ་གི་བརྒྱུད་རིམ་ཡང་ཁ་ཁ་ཡིན་པ་རེད་གལ་སྲིད་ཁྱེད་རང་ཨོ་སི་ཁྲུ་ལི་ཡ་གི་ལམ་ཁ་གི་སྒྲིག་གཞི་དང་ཁ་ཁ་ཡིན་ས་ཟིག་ནས་ཡོང་བ་ཡིན་ཚེ་ཁྱེད་ཀྱིས་ཡིག་ཚད་ལྷག་མ་དེ་འདྲ་གཏོང་དགོས་ཡ་ཡང་ཆགས་ཀྱི་ཡོད་པ་རེད་དེ་ནི་ཁྱེད་རང་རྒྱལ་ཁའི་གང་ནས་ཡོང་མིན་སོགས་ལ་རག་ལས་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང་གལ་སྲིད་ཁྱེད་རང་གིས་རང་ཉིད་ཀྱི་ཁ་ལོ་བའི་ལག་འཁྱེར་དེ་ཨོ་སི་ཁྲུ་ལི་ཡ་གི་ཁ་ལོ་བའི་ལག་འཁྱེར་ལ་བསྒྱུར་བའི་སྐབས་ལ་ཁྱེད་ཀྱིས་ལམ་ཁ་གི་ནང་དངོས་སུ་རླངས་འཁོར་བཏོང་ནས་ཡིག་ཚད་ཟིག་གཏོང་དགོས་ཀྱི་ཡོད་པ་རེད། ཡིག་ཚད་དེ་ཐེངས་གཅིག་གི་ནང་ལ་མ་འཕྲོད་པ་ཡིན་ཚེ་ཁྱེད་ལ་རླངས་འཁོར་གཏོང་སྟངས་སྦྱང་བའི་ལག་འཁྱེར Learner's Driving License སྤྲོད་པ་རེད་སྐབས་དེ་ནས་བཟུང་སྟེ་ཁྱེད་ཀྱིས་ཡང་བསྐྱར་ཡིག་ཚད་དེ་མ་འཕྲོད་པའི་བར་དུ་གཞན་གྱི་ལྟ་རྟོག་འོག་མེད་ཚེ་རླངས་འཁོར་གཏོང་མི་ཆོག་པ་རེད། ཡང་རླངས་འཁོར་ཁ་ལོ་བ་སྦྱོང་བརྡར་སྤྲོད་མཁན Frank Tumino ཡིས་རྒྱལ་ཁབ་གཞན་གྱི་ནང་ནས་རླངས་འཁོར་གཏོང་སྟངས་སྦྱངས་ནས་ཁ་ལོ་བའི་ལག་འཁྱེར་བླངས་ཡོད་ན་ཡང། ཨོ་སི་ཁྲི་ལི་ཡའི་ནང་ལ་སླེབས་པའི་རྗེས་ལ་ཡང་བསྐྱར་རླངས་འཁོར་གཏོང་སྟངས་སྦྱང་དགོས་སྲིད་སྐོར་བརྗོད་དོན། ཨོ་སི་ཁྲི་ལི་ཡའི་ནང་ལ་གཞིས་སྤོར་ནས་ཡོང་མཁན་ཚོ་ལ་མཚོན་པ་ཡིན་ན་ཁོང་ཚོས་ལམ་ཁ་གི་འགྲོ་སྟངས་དེ་ཚོ་སྦྱང་དགོས་ཀྱི་ཡོད་པ་རེད་ཁོང་ཚོས་རྒྱལ་ཁབ་གཞན་གྱི་ལམ་ཁ་གི་འགྲོ་སྟངས་ལ་གོམས་ཡོད་པ་ལ་བརྟེན་ནས་ཨོ་སི་ཁྲི་ལི་ཡའི་ལམ་ཁའི་འགྲོ་སྟངས་དང་མི་གཅིག་པའི་གོམས་གཤིས་དེ་ཚོ་མེད་པ་བཟོ་དགོས་པ་རེད་གཞིས་སྤོར་ནས་ཡོང་མཁན་ཚོར་སྦྱོང་བརྡར་སྤྲོད་པའི་སྐབས་ལ་དཀའ་ངལ་ཆེ་ཤོས་དེ་ཨོ་སི་ཁྲི་ལི་ཡ་ནི་ལམ་ཁ་གི་གཡོན་ཕྱོགས་ནས་འགྲོ་མཁན་ཡིན་པ་དང། རྒྱལ་ཁབ་མང་པོ་ཟིག་གི་ནང་ལམ་ཁ་གི་གཡས་ཕྱོགས་ནས་འགྲོ་གི་ཡོད་པ་ལ་བརྟེན་ནས་ཁོང་ཚོས་ལམ་ཁ་གི་གཡོན་ནས་འགྲོ་མཁན་ཟིག་བཟོ་རྒྱུ་ལ་དཀའ་ཁག་ཆེན་པོ་ཟིག་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། ཁྱེད་རང་གི་ཁ་ལོ་བའི་ལག་འཁྱེར་དེ Probationary License ཡི་ཐོག་ལ་ཡོད་པའི་སྐབས་ལ་ཁྱེད་རང་གཅིག་པོ་གིས་རླངས་འཁོར་བཏང་ཆོག་གི་ཡོད་ན་ཡང་རླངས་འཁོར་མ་བཏང་གི་གོང་ནས་ཆང་འཐུང་མི་ཆོག་པ་མ་ཟད་རླངས་འཁོར་གྱི་མགྱོགས་ཚད་ལ་ཚད་བཀག་ཡོད་པ་རེད། ཁྱེད་རང་ལ་རླངས་འཁོར་ཁ་ལོ་བའི་ལག་འཁྱེར་ཆ་ཚང་ཟིག་ཡང་ན Full License མ་རག་གི་གོང་དུ་ལམ་ནང་གི་ཉེན་ཁ་ངོས་འཛིན་བྱེད་པའི་ནུས་པ་ག་འདྲ་ཡོད་མེད་ཀྱི་ཡིག་ཚད Hazard Perception Test ཡང་དྲ་ཐོག་ནས་གཏོང་དགོས་ཀྱི་ཡོད་པ་རེད། ཁ་ལོ་བའི་ལག་འཁྱེར་ཆ་ཚང་ཟིག་གམ་ཡང་ན Full License རག་པའི་རྗེས་ལ་རླངས་འཁོར་གཏོང་བའི་སྐབས་ལ་རང་ཉིད་ལ་རང་དབང་མང་པོ་ཟིག་ཡོད་ན་ཡང་ལམ་ཁ་གི་སྒྲིག་གཞི་ཚང་མ་ལ་མུ་མཐུད་ནས་བརྩི་འཇོག་བྱེད་དགོས་ཀྱི་ཡོད་པ་རེད། གལ་སྲིད་ལམ་ཁ་གི་སྒྲིག་གཞི་ལ་འགལ་བ་ཡིན་ཚེ་ཁྱེད་རང་གི་ཁ་ལོ་བའི་ལག་འཁྱེར་དུས་ངེས་ཅན་ལ་ནུས་མེད་བཟོ་བ་དང་ཡང་ན་རྦད་དེ་ནུས་མེད་བཟོ་བ་སོགས་ཀྱི་ཉེས་ཆད་ཕོག་སྲིད་པ་རེད། ཡང་རླངས་འཁོར་ཁ་ལོ་བ་སྦྱོང་བརྡར་སྤྲོད་མཁན Frank Tumino ཡིས། ང་ཚོའི་གནས་ས་གི་ལུང་པ་འདིའི་ནང་ལ་སྒྲིག་གཞི་དམ་པོ་ཡོད་པ་རེད་རླངས་འཁོར་གྱི་མགྱོགས་ཚད་བརྒལ་བ་དང་ཆང་སོགས་འཐུང་ནས་རླངས་འཁོར་གཏོང་བ་ཡིན་ཚེ་ཉེས་ཆད་ལྗིད་མོ་གཅོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། Australia གི་ས་གནས་ཁག་གི་ནང་ལ་ཚོགས་པ་མང་པོ་ཟིག་གིས Australia ནང་གཞིས་སྤོར་ནས་ཡོང་མཁན་དང་སྐྱབས་བཅོལ་བ་ཚོ་ལ་དམིགས་ནས་རིན་མེད་དང་ཡང་ན་རིན་གོང་དམའ་བའི་ཐོག་ནས་རླངས་འཁོར་ཁ་ལོ་བའི་སྦྱོང་བརྡར་སྤྲོད་ཀྱི་ཡོད་པ་རེད།

ང་ཚོའི་ལས་གཞི་འདི་ནས་ཁེ་ཕན་ལེན་འདོད་མཁན་ཚོས་ཁ་ལོ་བའི་ལག་འཁྱེར་བླངས་བའི་རྗེས་ལ་ང་ཚོའི་ཚོགས་པ་ལ་ཐོ་འགོད་བྱེད་པའི་སྐུལ་མ་བྱེད་ཀྱི་ཡོད་རླངས་འཁོར་གཏོང་སྟངས་སྦྱང་བའི་ལག་འཁྱེར Learner's Driving Licence རག་པའི་རྗེས་ལ་ང་ཚོའི་རྩ་ལ་ཡོང་མཁན་གྱི་གྲས་སུ་མི་རེ་ཟུང་གིས་རླངས་འཁོར་ཁ་ལོ་བསྒྱུར་བྱེད་ཀྱི་འཁོར་ལོ་དེ་གང་དུ་བསྐོར་དགོས་ཀྱི་ཡོད་མིན་ཡང་མི་ཤེས་མཁན་དེ་འདྲ་ཡོད་པ་རེད་ང་ཚོས་ཚད་གཞི་དེ་འདྲ་ཟིག་ནས་རླངས་འཁོར་ཁ་ལོ་བའི་ལག་འཁྱེར་རག་བར་དུ་སྦྱོང་བརྡར་དེ་སྤྲོད་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང Emmanuel Musoni ཡིས་བརྗོད་པ་ཡིན་ན Great Lakes Agency for Peace and Development ཚོགས་པ་ཡིས་ལས་གཞི་དེ་མགོ་འཛུགས་བྱེད་དགོས་པའི་རྒྱུ་མཚན་ནི་ཁྱོ་ག་མེད་པའི་ཕྲུ་གུ་གི་ཨ་མ་མང་པོ་ཟིག་གིས་སོ་སོ་གིས་རླངས་འཁོར་གཏོང་ཤེས་ཀྱི་མེད་པ་ལ་བརྟེན་ནས་གཞན་ལ་བརྟེན་དགོས་པ་ཆགས་ཀྱི་ཡོད་པ་དང་མཚམས་ལ་རེ་གཞན་གྱིས་ཡར་མར་སྐྱེལ་གྱི་ཡོད་པ་དེ་ལ་རིན་པ་ཆེན་པོ་ལེན་གྱི་ཡོད་པ་ངོས་འཛིན་བྱུང་བ་ལ་བརྟེན་ནས་ཡིན་འདུག་རླངས་འཁོར་གཏོང་སྟངས་སྦྱོང་མཁན་གྱིས་རླངས་འཁོར་གཏོང་སྟངས་ཡག་པོ་ཟིག་ཤེས་ཐབས་སུ་ཚོགས་པ་འདིས་རླངས་འཁོར་སྦྱོང་མཁན་དེའི་སྐད་ཤེས་མཁན་གྱི་སྦྱོང་བརྡར་སྤྲོད་མཁན་ཟིག་འཚོལ་གྱི་ཡོད་པ་རེད།
He understands very well the nature of the people he is རླངས་འཁོར teaching ཁ་ལོ་བ་སྦྱོང་བརྡར་སྤྲོད་མཁན་དེས་སྦྱོང་མཁན་དེའི་གཤིས་ཀ་ཡག་པོ་ཟིག་ཤེས་ཀྱི་ཡོད་པ་ལ་བརྟེན་ནས་སྦྱོང་བརྡར་ཧ་ཅང་ཡག་པོ་སྤྲོད་ཐུབ་པ་རེད། ཁ་ལོ་བའི་ལག་འཁྱེར་རག་པའི་རྗེས་ལ་སྦྱོང་བརྡར་ཐོན་མཁན་མང་པོ་ཟིག་གིས་ང་ཚོ་ལ་དེ་ལྟར་འགྲེལ་བརྗོད་བྱས་བྱུང། མི་མང་པོ་ཞིག་ལ་ལས་ཀ་རག་གི་མེད་པ་རེད་དེ་ནི་ལས་ཀ་དེའི་བཅར་འདྲི་བྱེད་པ་ལ་མ་མཐའ་ཡང་རླངས་འཁོར་ཁ་ལོ་བའི་ལག་འཁྱེར་དེ་དགོས་པ་ཆ་རྐྱེན་ཟིག་ཆགས་ཀྱི་ཡོད་པ་རེད་ཁྱོ་ག་མེད་པའི་ཕྲུ་གུ་གི་ཨ་མ་མང་པོ་ཟིག་ལ་མཚོན་ན་ལས་གཞི་འདི་ཧ་ཅང་གི་བཀའ་དྲིན་ཆེན་པོ་ཡིན་པ་རེད་གང་ཡིན་ཟེར་ན་ཁ་ལོ་བའི་ལག་འཁྱེར་རག་ཚར་བའི་རྗེས་ལ་ཁོང་ཚོས་མི་གཞན་ལ་རེ་བ་བྱེད་མི་དགོས་པ་མ་ཟད་མི་སུ་ཟིག་རང་ཉིད་ཡར་མར་སྐྱེལ་དགོས་མིན་ལ་བསམ་བློ་གཏོང་མི་དགོས་པར་རང་གིས་རང་ཐག་རང་གཅོད་བྱེད་ཐུབ་མཁན་ཟིག་ཆགས་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། མི་ཤི་ལིན་ནིན་ཏྲ་སྦ་ར་ནི་ཚོགས་པ་འདིའི་ལས་གཞིའི་ཁོངས་ནས་རླངས་འཁོར་ཁ་ལོ་བའི་ལག་འཁྱེར་ཐོབ་མཁན་གྱི་ཨ་མ་ཟིག་ཡིན་པ་དང་ཁོང་མོས། I was like struggling going to job to work ང་རང་ལས་ཀ་ལ་འགྲོ་བར་དཀའ་ངལ་ཆེན་པོ་ཡོད་པ་རེད་ལས་ཀ་ལ་འགྲོ་སྐབས་མཚམས་རེར་ངས་སྤྱི་སྤྱོད་རླངས་འཁོར་གཉིས་རེ་བརྒྱུད་ནས་འགྲོ་དགོས་ཀྱི་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། ཁོང་མོ་ནི་ཨ་ཧྥེ་རི་ཁ་གི་ཀོང་གོ་རྒྱལ་ཁབ་ནས་ཚུར་ཨོ་སི་ཁྲུ་ལི་ཡ་གི་ནང་ལ་གཞིས་སྤོས་བྱས་པ་ཟིག་ཡིན་པ་དང་རྒྱལ་ཁབ་དེའི་ནང་ལ་ཡོད་པའི་སྐབས་ལ་ཐེངས་གཅིག་ལའང་རླངས་འཁོར་བཏང་མྱོང་མེད་པ་རེད། ཁོང་མོ་ཨོ་སི་ཁྲུ་ལི་ཡ་ལ་སླེབས་པའི་རྗེས་རླངས་འཁོར་ཁ་ལོ་བའི་སྦྱོང་བརྡར་སྤྲོད་མཁན་ཆེད་ལས་པ་ཟིག་དང་ཁོང་མོའི་གྲོགས་པོ་ཟིག་གི་རྩ་ནས་རླངས་འཁོར་གཏོང་སྟངས་སྦྱངས་ཡོད་པ་རེད་རླངས་འཁོར་དངོས་སུ་གཏོང་བའི་ཡིག་ཚད་དེ་ཐེངས་གཉིས་ལ་བཏང་ཡང་འཕྲོད་མེད་པ་རེད། Great Lakes Agency for Peace and Development ཚོགས་པའི་ལས་གཞི་བརྒྱུད་ནས་ད་ལྟ་ཁོང་མོ་ལ་རླངས་འཁོར་ཁ་ལོ་བའི་ལག་འཁྱེར་ཟིག་ཡོད་པ་རེད་ཁོང་མོས་རླངས་འཁོར་ཁ་ལོ་བའི་ཡིག་ཚད་དེ་འཕྲོད་ཐུབ་པའི་རྒྱུ་མཚན་གཙོ་བོ་ནི་ཁ་ལོ་བའི་སྦྱོང་བརྡར་སྤྲོད་མཁན་དེ་ནི་ཁོང་མོ་གི་སྐད་ཡིག་ཤེས་མཁན་ཟིག་ཡིན་པ་ལ་བརྟེན་ནས་རང་ཉིད་ལ་གདེང་ཚོད་བྱུང་བ་ཡིན་སྐོར་བརྗོད་སོང།
ཁོང་གིས་ག་རེ་བཤད་པ་ཆ་ཚང་གོ་བརྡ་འཕྲོད་པ་དང་གཞན་ཞིག་ནི་ཉམས་མྱོང་རེད་ཁོང་ལ་ཉམས་མྱོང་གང་འཚམས་འདུག་རླངས་འཁོར་སྦྱོང་བའི་སྐབས་ལ་གལ་སྲིད་མི་ཞིག་གིས་ཁྱེད་ལ་སྐད་ཡིག་གཞན་ཞིག་གི་ནང་ལ་འགྲེལ་བཤད་བྱས་པ་ལས་རང་གི་སྐད་ཡིག་གི་ནང་ལ་འགྲེལ་བཤད་བྱས་པ་ཡིན་ན་གོ་བརྡ་འཕྲོད་བདེ་མོ་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང་རླངས་འཁོར་ཁ་ལོ་བའི་ཡིག་ཆ་དེ་རག་པའི་རྗེས་ལ་ཁོང་མོ་དང་ཁོང་མོའི་ཕྲུ་གུ་གཉིས་ཀྱི་མི་ཚེ་ལ་འགྱུར་ལྡོག་བྱུང་ཡོད་པ་རེད། now I can go wherever I have to go because I have also a toddler before I used to ང་ལ་ཕྲུ་གུ་ཟིག་ཡོད་པ་ཡིན་ནའང་ད་ལྟ་ང་གང་དུ་འགྲོ་དགོས་བྱུང་ནའང་འགྲོ་ཐུབ་པ་རེད། སྔོན་ཆད་ངས་རང་གི་ཕྲུ་གུ་ཕྲུ་གུ་གླིང་ག་ལ་ཁྲིད་དགོས་བསམ་ན་ཡང་སྤྱི་སྤྱོད་རླངས་འཁོར་མང་པོ་ཟིག་བརྒྱུད་ནས་འགྲོ་དགོས་ཡོད་པར་བརྟེན་ནས་སྐབས་དེར་ཧ་ཅང་གི་ཁག་པོ་ཡོད་པ་རེད། སྤྱི་སྤྱོད་རླངས་འཁོར་འབབ་ཚིགས་ལ་སོང་ནས་རླངས་འཁོར་ལ་སྒུག་དགོས་པ་སོགས་ཡོད་པ་རེད་ད་ལྟ་ང་རང་ལ་རླངས་འཁོར་ཟིག་ཡོད་དེ་ལ་བརྟེན་ནས་ལས་ཀ་ལ་འགྲོ་རྒྱུ་དང་ཕྲུ་གུ་གླིང་ག་ལ་འཁྲིད་པ་སོགས་བྱེད་ཐུབ་པ་ཡིན་སྟབས་དེས་ངེད་མ་སྨད་གཉིས་ཀྱི་མི་ཚེ་ལ་འགྱུར་བ་བཏང་བྱུང་ཕྲུ་གུ་ཡོད་པའི་ཨ་མ་ཞིག་ལ་མཚོན་ནས་བཤད་པ་ན་མི་ཚེ་སྟབས་བདེ་ཟིག་ཡོད་པ་རེད་ཅེས་འགྲེལ་བརྗོད་བྱས་བྱུང། ཁོང་མོས་བུད་མེད་གཞན་ཚོས་རླངས་འཁོར་གཏོང་རྒྱུར་སྐྲག་ནས་མི་འདུག་པར་བློ་སྟོབས་བྱས་ནས་རླངས་འཁོར་གཏོང་སྟངས་སྦྱང་དགོས་པའི་སྐུལ་མ་བྱས་བྱུང།